དེ་ཡང། Intrepid Travel། ཞེས་པ་ནི་འཛམ་གླིང་ནང་ཡུལ་སྐོར་བའི་ཚོང་ལས་ཆེ་ཤོས་ཤིག་ཡིན་པ་དང། ལོ་ངོ་སུམ་ཅུ་སོ་གཅིག་ནང་ཚུད་ལ་ཚོང་ལས་དེ་རྒྱ་སྐྱེད་ཆེན་པོ་སོང་ཡོད་ཀྱང་ད་ཆ་ཏོག་དབྱིབས་ནད་རིམས་ལ་བརྟེན་འགྲིམ་འགྲུལ་དང་ཡུལ་སྐོར་བ་ཡོངས་བཀག་ཡོད་པས་ཚོང་ལས་དེའི་སྤྱི་ཁྱབ་འགན་འཛིན James Thornton ལགས་ཀྱིས། ཁོང་ཚོའི་ཚོང་ལས་ལ་བརྡབ་གསིག་ཆེན་པོ་བྱུང་ཚུལ་འགྲེལ་བརྗོད་གནང་དོན། རྒྱལ་ཁབ་ནང་དང་རྒྱལ་ཁབ་བར་གྱི་འགྲུལ་བཞུད་ཉུང་ཤས་ཡིན་པར་བརྟེན་ང་ཚོའི་ཡོང་འབབ་ལྡབ་ཀྱིས་ཉུང་དུ་ཕྱིན་པ་མ་ཟད་མ་འོངས་པར་གནས་སྟངས་ཡར་རྒྱས་ཕྱིན་ནས་འགྲུལ་བཞུད་ཆོག་པ་ག་དུས་ཆགས་མིན་ཀྱང་སུས་ཤོད་ཚོད་ཐིབ་ཀྱི་མེད་པས་གནས་སྟངས་ཛ་དྲག་པོ་ཆགས་ཡོད།

ཡང་ཡུལ་སྐོར་བ་དང་འགྲུལ་བཞུད་གནས་དོན་ཐད་ལས་འགུལ་བའི་ཚོགས་པ་ཞིག་གི་འགན་འཛིན་མར་ཇི་ཨོ་སི་མོན་ལགས་ཀྱིས་འདི་ལོའི་སྤྱི་ཟླ་གསུམ་པ་ནས་བཟུང་འགྲུལ་བཞུད་དམ་དྲག་བྱས་པར་བརྟེན་ཡུལ་སྐོར་བའི་ཚོང་ལས་ཁག་ལ་བརྡབ་གསིག་ཆེན་པོ་བྱུང་ཡོད་ཅེས་ཁོང་གིས་གསུངས་དོན། སྤྱི་ཟླ་ལྔ་པའི་ནང་ཡུལ་སྐོར་བའི་ཚོང་ལས་ནང་ལས་ཀ་བརྒྱ་ཆ་དྲུག་ཅུ་རེ་ལྔ་ཉུང་དུ་ཕྱིན་ཡོད། དེ་སྔར་ཚོང་ལས་དེའི་ནང་ལས་ཀ་འབུམ་བདུན་ཙམ་ཡོད་ཀྱང་ད་ཆ་ལས་ཀ་འབུམ་གཉིས་དང། ཁྲི་གསུམ་ཙམ་ལས་ལྷག་མེད། ལས་ཀ་ལྷག་མ་དེ་ཡང JobKeeper ལ་བརྟེན་ནས་ཡོད་པས་གནས་སྟངས་ཧ་ཅང་ཛ་དྲག་པོ་ཆགས་ཡོད། ད་ཆ Victoria མངའ་སྡེའི་ནང་ཏོག་དབྱིབས་ནད་ལས་འགོག་སྲུང་ཆེད་བཀག་སྡོམ་རིམ་པ་བཞི་པ་གཏན་འབེབས་གནང་ཡོད་པར་བརྟེན་མངའ་སྡེའི་ཡུལ་སྐོར་བའི་ཚོང་ལས་ལ་གནོད་སྐྱོན་ཆེན་པོ་བྱུང་ཡོད་འདུག།

དེར་བརྟེན་ད་ཆ་འགྲིམ་འགྲུལ་དམ་དྲག་ལ་བརྟེན་ཡུལ་སྐོར་བ་དང་འབྲེལ་ཡོད་ཚོང་ལས་ཁག་ལ་དཀའ་ངལ་འཕྲད་བཞིན་ཡོད། ཡང་སྐུ་ཞབས Thornton ལགས་ཀྱིས་ཁོང་ཚོའི་ཚོང་ལས་ཀྱིས་ལོ་རྗེས་མའི་འགྲིམ་འགྲུལ་འཆར་གཞི་བཏིང་འགོ་ཚུགས་ཡོད་ཅེས་ཁོང་གིས་གསུངས་དོན། མི་ཚང་མར་འདི་ལོའི་གནས་སྟངས་ཀྱི་རྐྱེན་པས་འགྲུལ་བཞུད་གནང་རྒྱུ་བྱུང་མེད་པར་བརྟེན་དུས་ནམ་ཞིག་འགྲུལ་བཞུད་ཆོག་པ་ཡིན་ན་རྒྱལ་ཁབ་ནང་དང་རྒྱལ་ཁབ་ཕྱི་ལ་ཡུལ་སྐོར་བསྐྱོད་འདོད་ཆེན་པོ་གནང་གི་འདུག་ད་ལྟའི་ཆར་གཞུང་གི་ངོས་ནས་ཨོ་སྟྲེ་ལི་ཡའི་འགྲུལ་བཞུད་བཀག་སྡོམ་ལྷོད་ཡངས་ག་དུས་བཏང་འཆར་ཡོད་མེད་སྐོར་ཐག་གཅོད་གང་ཡང་གནང་མེད་པ་རེད་འདུག་གནས་ཚུལ་དེ་ནི SBS གི་གསར་འགོད་པ Cassandra Bain ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།